ད་རེབ་ཆུ་རུད་ཀྱི་ལས་རིམ་འདི་ན་ལུ་གཉན་སེ་མི་བྱམས་དང་པིན་སིམ་འདི་ཚོ་ག་ར་ལུ་སེ་མི་ཀན་ཅོད་ཀྱི་མཚན་འདི་གི་ན་ན་ལུ་ཇའི་མ་སི་དང་ཁྲིའི་འདི་གི་བེ་ད་རེ་ང་ཁྱེད་ཚོ་ག་ར་གི་ན་ན་ལེ་ར་སེམས་བཙུགས་འདི་གི་བེ་ཆེ་ཕམ་པིན་ཆ་འདི་ཚོ་གི་ལས་གཞོམ་བྱིས་པའི་གཉན་སེ་འཇིམ་རུ་བྱིས་པའི་ཅིན་ཀན་ཅོད་ཀྱི་ཆེ་ག་ར་ལུ་ན་མ་སི་མེ་ཅིག་ལ་སྦོམ་ནའོང་སེ་ཤུ་ནི།

འདི་ཀྲམ་སེ་ལབ་ད་ལུ་ང་ཆེ་ཚུལ་གི་ན་མ་སེ་མེ་གི་ལ་བ་ཤི་དི་འདོད་པདོ་ཏི་ནི་བའི་མ། ཀུ་དི་གཏམ་ད་ལུ་ང་ཆེ་ཀུ་དི་འཇོག་ད་ལུ། ག་དི་དི་ང་ཆེ་གི་དི་ཚུལ་མེ་གི་ཅག་དི་འཇོག་ཡིན་མི་ན། དི་གསུམ་ཅི་ང་ཆེ་ཚུལ་གི་ཕམ་པི་ཆ་དི་ཚུལ་གི་སེམས་གི་ན་ན་ལེ་ར་མནོ་བསམ་ལས་གཞོམ་བྱེད་པའི་ཏང་དི་བའི་ལ་ལན་ཐབ་དི་བའི་ཨོང་གོ། ད་དི་གསུམ་མེ་ང་ཆེ་ཚུལ་གི་ན་ན་ལེ་ར་ན་མ་སེ་མེ་གི་དྲུས་གི་གོ་ལས་བའི་ང་ཆེ་ཚུལ་གི

ཟླ་མཇུག་ར་གླུ་གཞས་ཀྱི་ལས་རིམ་གྱིས་ཕུད་དེ་གི་བའི་མཇུག་ཏུ་ནི་ཨིན་འཇུག་གི་གླུ་གཞས་ཏེ་སྙན་སེང་བཀའ་དྲིན་ལྕགས་ནག།

དབུ་ནི་གི་དན་ལུ། འདི་གཟུ་མེད་ཀྱི་བྱིན་རླབས། ད་རེས་ན་བ་གི་ལས་རིམ་གི་ནང་ཞིང་ཆེ་ཕམ་སྤུན་ཆ་འདི་ཚོས་ཀ་ར་ལུ་སྐུ་གཟུ་བཟང་པོ་དང་ཁྲིད་དེ་བས་ད་རེས་ལོག་དེ་ཆེ་ཀ་ར་ལུ་མནའ་མ་བསམ་མེད་ཀྱི་སེམས་ཀི་ཏོག་ཏོག་དགའ་ཏོག་ཏོག་བས་ཆེ་ཕམ་སྤུན་ཆ་འདི་ཚོས་དོ་རུ་ར་ང་བྱེད་ཀི་ཀ་ལུ་ཉན་ནི་གི་དན་ལུ་ཆེ་ཕམ་སྤུན་ཆ་འདི་ཚོས་ཀི་མནའ་མ་བསམ་མེད་ཀི་སེམས་བཙུག་དེ་ཉན་བྱེད་མི་གོ་ལ་བས་ལས་ཤ་ཀ་དྲིན་ཆེ་ས་ཞུ་ནི་ཨིན།

ངེད་ཀྱི་སེམས་ཀྱི་ནང་ན་ལེ་ར་ལ་ལན་ཐབས་འདི་སྣང་སེ་ངག་གི་བྱུག་འདི་བའི་ཡུལ། འདི་བྱམས་ཅི་སྨན་དུ་རུ་ར་ང་ཅི་འུང་ད་དུས་འདི་བའི་སྣ་མ་སེམས་མེད་ཀྱི་སེམས་སྣ་མ་སེམས་མེད་བཅུ་འདི་ང་ཅི་ཀྱི་སྣ་མ་སེམས་རོ་རམ་ལེམ་ཨི། འདི་བྱམས་ཅི་མ་དུ་ང་ཅི་ཀྱི་ལབ་འདི་ཚུ་ཡ་ཐུགས་ཤིམ་ད་སྐྱོན་བཅོས་ཆོས་ལུགས་སྣ་མ་སེམས་མེད་ང་ང་ལུ་བཅབས་ཟས་འདི་སྣང་སེ

ཏོ་རུ་ར། ང་བཅས་ཀྱི་ལ་ལན་ཐབས་འདི་ཇོ་བོ་དང་མཐུན་ནི་བས་འདི་ལ་ལན་ཐབས་དང་མཐུན་ནི་བས་མནའ་མ་སེ་མས་ཀྱི་མ་བཏུ་བཏུབ་ཀྱི་ལ་འདི་ཆུ་ང་བཅས་ཕམ་པན་ཆ་འདི་ཆུ་ལུ་ང་བཅས་ཀྱི་ལ་ལན། ཏཱ་བུ་ར་འདི་ཟུ་མེ་བས་འདི་བ་ར་ཡུ། འདི་ལྕམ་ཅི་མན་ཏོ་རུ་ར། མ་དོང་ན་ལུ་ཐེ་མི་དི་ག་ཨིན་མོ་སི་ལབ་རུ་བཅས་ཅིང་ལོག་ཅི་ལོག་ཆུ་ར་ང་ལུ་ལོག་འདི་མ་ར་ཐེ་མི་དོན་དང་ག་ཅི་ཨིན་མོ། འདི་སྐྱོན་ཆོས་ཀྱི་ལ་མ་བས་སི་ལབ་ཀོ་མི་དོན་དང་འདི་ག་ཨིན་མོ། འདི་ལྕམ་ཅི་མན་ཏོ་རུ་འདི་ལབ་འདི་ག་ག་གི་ལབ་ཨིན་མོ། ང་ཅི་མིག་འདི་ཚོ་ལུ་ནཱ་མ་སཱ་མེད་ཀི། མ་བེ་སི་ལ་བི་དོན་ན་འདི་ག་ར་གི་ང་ཅི་ལུ་ནཱ་མ་སཱ་མེད་ཀི་དཀའ་ངལ་ན་ལུ་ཙུ་པིན་སེ་ལུ་རྒྱུ་འདི་ང་ཅི་ཅུ་གི་ཧ་གོ་དི་བེ་གི། དོ་རུ་འདི་ཅམ་ཅི་མེན་དོ་རུ་ར། ང་ཅི་གི་ཀེན་ཆུ་ལུ་སྟོད་པ་བུ་གོ་སེ་ལབ་ད་དུས་འདི་བེ། སྟོད་པ་བུ་ད་ལུ་ང་ཅི་སེམས་ཀི་ན་ན་ལེ་ར་གོ་ཙུག་དི་བེ་ང་ཅི་གི་ལ་ལན་ཐབ་དི་ཇོ་བུ་རུ་ཆི་བ་ཅིན་ཀེན་ཆུ་ལུ། སེམས་ཁ་སེམས་ཀི་ན་ན་ལེ་ར། ཀེན་ཆུ་ཆུ་ལུ་ནཱ་མ་སཱ་མེད་ངེད་ཀི་སེམས་ཀི་ན་ན་ལེ་ར་རྨི་ལམ་ཞུགས་དི་བེ་ཡུས།

འདི་གི་ག་གཅིག་གིས་སྒོ་ལས་པས་ང་ཅི་ཕམ་སྤུན་ཆ་འདི་ཚོ་ལས་སྣ་མ་སངས་ལས་ཆོམ་སྤྱི་པའི་སྟན་འདི་བས་ནའོ། འདི་ཅོག་ར་ཅི་པེ་ར་ང་ཅི་ཕམ་སྤུན་ཆ་འདི་ཚོ་ལས་ང་ཅི། འདི་ལུས་རྒྱུ་འདི་ཚོའི་གཤེགས་འདི་བས་ཡོད་པ་དེ་འདི་བས་སྣ་མ་སངས་མེད་ཀྱི་སྐྱོན་ཆོས་ཀྱི་བཀའ་དྲིས་ཀྱི་སྒོ་ལས་པས་ང་ཅི་གི། ན་ན་ལོ་ཡུལ་མིག་གི་ལུས་རྒྱུ་འདི་ཚོའི། ཧ་གོ་སྲུབས་ཀྱི་དབང་དང་སྟོབས་ཆེ་ཕམ་སྤུན་ཆ་འདི་ཚོ་ལས་ནའོ་ཟེར་ཞུགས་འདི་ཨིན།